ངན་སོང་དང་ཐ་མ་གཅིག་གཉིས་གར་སོང་བའི་ཐག་ཆ་དེ་འདྲའི་སྐྱེ་བ་ལེན་པ་ནི་ཕན་མ་སོང་དེ་འདྲ་ང་ཚོ་ང་མི་ལ་སྐྱེ་བ་ལེན་ཤག་རེད་དེ་ཕན་མ་སོང་སྐྱེ་བ་ཕྱི་མ་ལ་ཡང་ཉེན་ཁ་གཅིག་ལ་ཡོང་ཡང་ཉེན་ཁ་ཆེན་པོ་རེད་ད་འདི་ག་རེ་བྱེད་དགོས་ཟེར་ན། འཁོར་བ་དེ་ལ་སྐྱེ་བ་ལེན་པ་དེ་བྱེད་དགོས་ཀྱི་འདུག་ཟེར་ད་འཁོར་བ་ལས་ཉོན་གྱི་སྐྱེ་བ་ལེན་པ་དེ་མ་བྱས་ན་ད་འགྲིག་གི་མི་འདུག་ཟེར། ཨོ་ཐུགས་སྲས་ཤི་ནས་དུས་ལས་ཉོན་གྱི་སྐྱེ་བ་ལེན་པ་དེ་ད་ལས་ཉོན་གྱི་སྐྱེ་བ་ལེན་པ་ཟེར་ཡ་ཁོ་ལ་ཡང་ད་ག་རེ་ཟེར་ན་མ་ལེན་ན་སྐྱེ་བ་ལེན་པ་དེ་མ་བྱས་ན་སྡུག་བསྔལ་རྦད་དེ་གང་བྱེད་མི་ལ་བདེ་འགྲོ་ལ་སྐྱེས་ན་ཡང། སྡུག་བསྔལ་མྱོང་དགོས་ཀྱི་འདུག་ད་སྡུག་བསྔལ་ག་རེ་མྱོང་དགོས་ཟེར་ན་ད་ད་གི་དེ་ངེས་པ་མེད་པའི་སྡུག་བསྔལ་ངོམས་པ་མེད་སྡུག་བསྔལ་དུས་གང་གང་མྱོང་དགོས་དེ་ནི་སྐྱེ་བའི་སྡུག་བསྔལ་རྒས་པའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ་དགྲ་སྡང་བ་དང་ཕྲད་པའི་སྡུག་བསྔལ་གཉེན་འདྲ་བ་ག་ཚོད་གཉེན་སྡུག་པ་དང་བྲལ་དུ་བྲལ་ཡས་བྲལ་གྱི་རེད་བསམ་པས་དེ་འདྲའི་སྡུག་བསྔལ་དུས་གང་ལྟར་ཀྱང་བདེ་འགྲོ་ལ་སྐྱེས་ན་ཡང་དག་པ་དང་ཁ་ཚོད་ད་ནས་མི་ལུས་ཐོབ་ནས་ཆོས་བྱས་ན་ནི་ཡག་པོ་ཞེ་པོ་རེད་མ་བྱས་ག་ཅན་ཁོ་རེ་ངོ་ཡོད་ཅེ་ན་རྦད་དེ་སྡུག་བསྔལ་ཁོ་ན་མྱོང་བ་དེ་དགོས་ཀྱི་འདུག་བྱས་ད་ཐང་དེ་ལ་ཐབས་ཤེས་ག་རེ་བྱེད་དགོས་རེད་ཟེར་ན་དེ་གཞི་ནས་ཨོ། བདག་གི་ལས་ཉོན་གྱི་ནང་ནས་ལས་དེའི་ནང་ནས་ཀྱང་ཁ་སོ། ལས་ཉོན་གྱི་ནང་ནས་ཀྱི་ཐུག་ས་ཉོན་མོངས་ལ་ཐུག་ཤ་ཉོན་མོངས་ཀྱི་ནང་ནས་ཀྱི་འདོད་ཆགས་ཞེ་སྡང་གཏི་མུག་ཟེར་དེ་མ་རེད་དེའི་གོ་བ་ནི་བུ་ཀྱག་ཀྱག་ངན་སོང་ང་རང་ཚོ་ལ་ཡོད་མཁན་གྱི་དེ་ནི་དང་པོ་ང་ཞེས་ང་ལ་འདི་ཡོད་ཅེས་བདག་ལ་ཞེན་གྱུར་ཞིང་ཟེར་ཡ་ནང་བཞིན་བྱས་ནས་སོ་སོ་སོ་སོ་རྦད་དེ་ང་རང་ཚོ་སྣང་ཙམ་ཉིད་ནས་རྦད་དེ་རང་བཞིན་གྱིས་གྲུབ་པ་གང་ལ་ཡང་མ་ལྟོས་པ་ཅིག་སྣང་གི་ཡོད་ས་ལ་སོ་སོ་སྣང་གི་ཞུ་བ་ལ་ད

བྱས་མེད་ན་ད་རེད་མ་གཏོགས་བྱས་ཡར་ཡོད་ན་ཁོ་ཕན་ཐོགས་ཆེ་ཟེར་གོ། གནད་འགག་ཕན་ལ་ཁོ་ཕན་ཕ་ནང་དུ་ཕན་ཐོགས་ཆེ་ད་རེ་ད་རེ་བ་ཁྱེད་རང་ཕན་ཐོགས་རེ་ད་རེ་ཡིན་ན་ད་ཁོ་དེ་ཙམ་གྱིས་ཁོ་ད་ཕན་ཐོགས་ཟེར་མཁན་ཡོད་ད་འདི་འདྲའི་ཞིག་གི་བསླབ་བྱ་རེ་ཅིག་བྱས་ཏེ་ང་རང་ཚོ་འདུག་སར་འགྲོ་ཐུབ་ཡ་ད་ཡོད་མ་རེད་དེ་ཡིན་ན་ཡང་ད་ཅིག་རེ་ཅིག་ད་གར་ཚོགས་རེད་བག་ཆགས་འཇོག་ཡ་དེ་འདྲ་ཞིག་ལ་འདུག་སེམས་ན་ཁྱེད་རང་གི་འདུག་ཅིག་ད་ང་ད་ཚིག་གཅིག་གཉིས་ལབ་བཞག་ན་དེ་ཕན་ཆེ་ཡ་ཞིག་ད་ཅིག་ཡོང་གི་རེད་བསམ་ཞིག་ད་གར་ཚོགས་ཁྱེད་རང་གི་ཅིག་ག་དེ་ཡིན་ན་གཡོག་པོ་རེ་ཅིག་རེ་བྱས་ཤིང་བྱེད་ཀྱི་ཨ་རོ་བ་བྱས་ད་ཁུས།